ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཀྲོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། དེང་སྐབས་རྒྱ་ནག་གི་དཔལ་འབྱོར་ལ་དཀའ་ངལ་སྣ་ཚོགས་ཤིག་འཕྲད་བཞིན་ཡོད་པའི་ནང་ནས་དམིགས་བསལ་སློབ་གྲྭ་ཆེན་མོ་ནས་ཐོན་པའི་གཞོན་སྐྱེས་ཚོར་ལས་ཀ་རག་ཁག་པོ་ཡོད་པའི་གནད་དོན་འདི་ལ་ཡང་མི་ཚོས་དོ་སྣང་ཆེན་པོ་བྱེད་ཀྱི་འདུག། བྱས་ཙང་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདི་ནང་གནད་དོན་འདིའི་སྐོར་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་ང་ཚོ་འདས་པའི་དཔྱད་ཞིབ་ལས་རིམ་མང་པོའི་ནང་ལོགས་ལ་ཡང་རྒྱ་ནག་དཔལ་འབྱོར་དང་འབྲེལ་བ་ཡོད་པ་བཤད་བསྡད་དགོས་བྱུང་སོང་ལགས་ཡིན་ན་ཡང་ད་རིང་ཡང་ཡང་བསྐྱར་བྱས་མུ་མཐུད་བྱས། འདིའི་སྐོར་གྱི་བཤད་ཡག་ཅིག་འདུག་ག་རེ་ཟེར་ན་ད་རྒྱ་ནག་གི་དཔལ་འབྱོར་གྱི་གསར་འགྱུར་འདི་ག་རིགས་ངས་བྱས་ན་འཛམ་བུ་གླིང་ཁོ་རེ་ནས་བྱས་པ་ཡིན་ན་ད་རིང་གི་གསར་འགྱུར་གལ་ཆེ་ཤོས་ཅིག་ཐད་ཀར་ལམ་སང་ད་ག་ཅིག་རྒྱ་ནག་དཔལ་འབྱོར་ལ་དཀའ་ངལ་འཕྲད་བྱས་འཛམ་བུ་གླིང་ལ་ཡ་ཤུགས་རྐྱེན་ཐེབས་ཡག་དང་དེ་ནས་རྒྱ་ནག་ཆབ་སྲིད་ལ་འགྱུར་ལྡོག་འགྲོ་ཡག་ཟེར་འདི་ད་ཕལ་ཆེར་ཡོང་མདོག་ཁ་པོ་མ་རེད་ད་ལས་ཡིན་ནའི། ད་རིང་གི་གནས་ཚུལ་འདི་ད་ལོ་བཅུ་ཉི་ཤུ་ཕྱིན་པའི་རྗེས་ལ་ཡང་མ་ཕྱི་མིག་ལྟ་དུས་ཙམ་པ་དངོས་གནས་གཅིག་འགག་རྩའི་དུས་ཚོད་ཅིག་དང་གཅིག་གི་ལམ་ཁ་སུམ་མདོ་ཁ་ལ་གཅིག་གཡས་བསྒྱུར་དང་གཡོན་བསྒྱུར་གྱི་འདི་འདྲའི་གི་འགག་རྩའི་དུས་ཚོད་ཀྱི་གསར་འགྱུར་ལོ་བཅུ་གྲངས་ཁ་ཤས་ནང་ལོག་རེས་རེས་ཕྱི་མ་ཐོན་ཡག་གི་དེ་འདྲའི་གི་དུས་ཚོད་ཅིག་རེད་བསམ་གྱི་འདུག་བྱས་ཙང་འདིའི་སྐོར་ལ་ཡང་ངས་མུ་མཐུད་བྱས་ཕྱོགས་སྣ་མིན་སྣ་ཚོགས་ནས་ངོ་སྤྲོད་ཞུ་ཡག་འདུག་ད་ཚོད་ཞུ་དགོས་ནི་བསམ་བསམ་བྱུང་ད་ཨ་ལི་ད་རིང་དེ་ཡང་ང་ཚོས་རྒྱ་ནག་ནང་ལོགས་ལ་ཡ་གཞོན་སྐྱེས་ལས་མེད་ཀྱི་དེ་གྲངས་ཀ་མང་རུ་ཞེ་པོ་འགྲོ་གི་ཡོད་པ་དེའི་སྐོར་མ་ཞུས་གོང་ལ་ཡ་ངས་ཨ་ནི་ད་ཞུས་པ་ནང་བཞིན་བྱས་དཔེར་བཞག་པ་ཡིན་ན་ད་ད་རིང་འདི Wall Street Journal ཟེར་གསར་ཤོག་དེ་ད་འཛམ་བུ་གླིང་ནང་ལོག་དཔལ་འབྱོར་དང་ཚོང་འབྲེལ་གྱི་གསར་ཤོག་གལ་ཆེ་ཤོས་དེ་རེད་འདིའི་མདུན་ཤོག་ཁོ་རང་རྒྱ་ནག་གི་དཔལ་འབྱོར་དང་འབྲེལ་བ་ཡོད་པའི་གསར་འགྱུར་གལ་ཆེ་རེ་གཅིག་གསུམ་བདུན་ལྟ་ག་འདུག་དང་པོ་དེ་ནི་རྒྱ་ནག་གི་ཁང་པའི་རིན་གོང་དང་དེ་ཚོ་མར་ཞེ་པོ་ཆག་འགྲོ་དགོས་རྐྱེན་གྱིས་ད་རིང་མ་དངུལ་རྐང་གྲངས་ཁྲོམ་ར

ཁང་པ་ཐོག་ས་བཞི་བཅུ་ལྔ་བཅུ་སོགས་ཅན་བསྐྱོད་འདས་ཁང་པ་བརྒྱད་ཅུ་དགུ་བཅུ་སོགས་འདྲ་དེབ་བརྒྱ་ཉེར་བརྒྱད་ཀྱི་བཟོ་ཚོང་ལས་ཁང་ཆེན་པོ་དེ་རེད་བདུན་ཕྲག་གཉིས་གོང་ལ་ཁོང་ཚོས་བུ་ལོན་སྤྲད་པར་བུ་ལོན་གྱི་སྐྱེད་ཀ་སྤྲད་མ་ཐུབ་བྱས་བྱས་དེ་འདྲ་ཐེངས་མ་གཉིས་བྱུང་ཤག་ད་དེ་ཚོ་ལྟ་དུས་ཙམ་པ་ཡིན་ན་ཁོང་ཚོས་བཟོ་ཚོང་ལས་ཁང་དེ་ལ་དཀའ་ངལ་ཆེན་པོ་འཕྲད་དགོས་པའི་མངོན་གསལ་དོད་པོ་ཆགས་བྱས་མི་ཚང་མ་ལོག་གིས་མ་དངུལ་རྐང་གྲངས་དེ་ཚོ་བཙོང་བྱས་ཡིན་ན་ད་རེས་ག་ཚོད་ཞེ་པོ་ཅིག་རིན་ཐང་སྐྱོ་པོ་ཆགས་བྱས་བསྡད་ཡོད་རེད། ད་ག་ནང་བཞིན་ཡང་གནས་ཚུལ་གཞན་པ་ཅིག་ག་རེ་འདུག་ཟེར་ན། ཨ་མི་རི་ཀའི་ནང་བཟོ་ཚོང་ལས་ཁང་ཆེན་པོ་འདི་གཉེར་ལ་ཡང་རྒྱ་ནག་དང་འབྲེལ་བའི་ཐོག་ལ་ཡང་ཁོ་ཚོ་གཉིས་བདེ་གཉེར་གྱིས་བཟོ་ཚོང་ལས་ཁང་དེ་ཚོ་འདས་པའི་ཟླ་བ་གསུམ་ནང་ལོག་ཁོ་ཚོའི་ཡོང་འབབ་དེ་ཞེ་པོ་སྐྱོ་རུ་ཕྱིན་བཞག་ཟེར། ད་དེ་ཚོའི་ནང་ལོག་དཔེར་ན་ཆ་བཞག་ན Caterpillar ཟེར་ནས་ཨར་པོ་རྒྱབ་དུས་ཙམ་པར་འཕྲུལ་འཁོར་ཆེན་པོ་འདི་ས་རྔོག་ཡག་དང་དག་པ་རྫི་ཡག་དང་དེ་འདྲའི་གི་འཕྲུལ་འཁོར་ཆེན་པོ་འདུག་པ་ད་དེ་ཚོ་འཛམ་བུ་གླིང་ནང་ལ Caterpillar ཆེ་ཤོས་དེ་རེད་ཁོ་ཚོའི་ཡོང་འབབ་དེ་ཞེ་པོ་ཉུང་རུ་ཕྱིན་བཞག་ད་ངས་དེ་དཔེ་མཚོན་ལྟ་བུ་ཞིག་ཤོད་གསར་འགྱུར་འདི་ནང་ལ་ད་བཟོ་ལས་ཁང་ཆེན་པོ་འདི་མང་པོ་ཅིག་མིང་གྲགས་ཤ་སྟག Caterpillar ངས་འདི་དམིགས་བསལ་ངས་ང་རང་ཚོའི་སྤྱིར་བཏང་གི་མི་ཚོས་དཔལ་འབྱོར་ཐོག་ནས་གོ་བདེ་ཤོས་ཡོང་ཡག་དེ་ག་རེ་རེད་ཟེར་ན་ཁོ་ཚོའི་འཕྲུལ་འཁོར་ཆེན་པོ་དེ་ཚོ་བཟོ་ས་ཡོད་ན་མེད་ན་གཅིག་རྒྱ་ནག་ལ་ཡིན་མ་ཟད་ཁོ་ཚོའི་བཙོང་ས་ཡོད་ན་མེད་ན་ཁྲོམ་ར་ཡིན་ན་རྒྱ་ནག་ལ་རེད་རྒྱ་ནག་ནང་ལོག་ད་འཛུགས་སྐྲུན་དེ་ཚོ་ཞེ་པོ་ཅིག་ཨ་ལོ་རེར་བྱས་ཞེ་པོ་འཕེལ་རྒྱས་འགྲོ་གི་དང་ད་འཛུགས་སྐྲུན་དེ་ཚོ་བྱེད་ཡག་ལ་ཡག་ཁོ་ཚོའི་འཕྲུལ་འཁོར་དེ་ཚོ་དགོས་རེད་པ་ས་རྔོག་ཡག་དང་ས་འདྲུ་ཡག་དང་ས་ཀྲེ་ཀྲེ་བཏང་ཡག་དང་དེ་ཚོ་བྱེད་སྟངས་མང་པོ་ཞུ་བཞིན་གི་པྲ་དེ་ལ་ཡང་དེའི་དཔེར་ན་འདས་པའི་ཟླ་བ་འགའ་ཤས་ནང་ལོགས་ལ་ཡང་རྒྱ་ནག་ནང་ལོགས་ལ་བཙོང་ཡག་དེ་ཞེ་པོ་ཉུང་རུ་ཕྱིན་བྱས་རྒྱ་ནག་ནང་བཙོང་ཡག་ཉུང་འགྲོ་དུས་ཁོ་ཚོ་ཁྱོན་ཡོངས་བཟོ་ཚོང་ལས་ཁང་གི་ཡོང་འབབ་དེ་ཉུང་རུ་འགྲོ་གི་ཡོད་ཟེར་བྱས་ཙང་གསར་འགྱུར་གཞན་པ་ཅིག་ག་རེ་འདུག་ཟེར་ན་རྒྱ་ནག་ནང་ལོགས་ལ་ཡང་དཔལ་འབྱོར་དཀའ་ངལ་འཕྲད་ཀྱི་ཡོད་པ་འདིས་འདི་ཉིད་རྒྱ་ནག་ལ་ཞེ་པོ་སྙེས་བསྡད་མཁན་གྱི་ཨ་མི་རི་ཀའི་བཟོ་ཚོང་ལས་ཁང་ཆེན་པོ་དེ་ཚོ་ཁོ་ཚོའི་ཡོང་འབབ་དང་དེ་ཚོ་ཡིན་ན་ཞེ་དྲག་སྐྱོ་རུ་ཕྱིན་ཤག་ཟེར་བྱས་ཏེ་འདི་གསར་འགྱུར་གསུངས་པས་ད་ག་འདྲ་གསར་འགྱུར་འདི་མང་པོ་ཅིག་དེ་རིང་ཁ་སང་རྒྱ་ནག་དཔལ་འབྱོར་དང་འབྲེལ་བ་ཡོད་པ་ཐོན་གྱི་འདུག་ད་ཡིན་ན་དེ་རིང་ང་ཚོས་གཙོ་བོ་དེ་ཡིན་རྒྱ་ནག་ནང་ལོགས་ལ་ཡ་གཞོན་སྐྱེས་ཀྱི་ད་ལས་མེད་དེ་མང་རུ་ཞེ་པོ་འགྲོ་གི་འདུག་ཟེར་འདིའི་སྐོར་ལ་ད་གནས་ཚུལ་མང་པོ་ཞེ་པོ་ཅིག་ཐོན་སོང་ཐོན་རྗེས་ད Wall Street Journal དང New York Times སའི་གསར་ཤོག་ཚོ་དང་ཡང་རྒྱ་ནག་གསར་འགྱུར་བརྒྱུད་ལམ་དེ་ཕྱི་ལོགས་ལ་ཡ་རྒྱ་ནག་ཕྱི་ལོགས་ལ་ཡོད་མཁན་ཚོ་ཡོད་རེད་པ་དེ་ཚོར་ད་ཧ་ལམ་གཅིག་ཉི་མ་རྟག་པར་གཅིག་ཐོན་ཐོན་པ་བྱས་བསྡད་བསྡད་ཀྱི་འདུག་རྒྱ་ནག་ནང་ལོགས་ལ་ཡར་གཞོན་སྐྱེས་ཀྱི་ལས་མེད་ཀྱི་མིའི་གྲངས་ཀ་དེ་མང་པོ་ཞེ་པོ་འདུག་ཟེར་དེ་ད་ལྟ་ཁོ་ཚོ་མང་ཆེ་ཞིག་གཙོ་བོ་གཞི་བཞག་ས་དེ་ཡིན་ན་རྒྱ་ནག་གཞུང་རང་གིས་མར་ཕྱི་ལ་བཏོན་པའི་བསྡོམས་གྲངས་དེ་ལ་ཡར་ངོས་འཛིན་བྱེད་ཀྱི་ཡོད་རེད། འདི་ནང་ལ་ཟེར་ཡག་བྱས་པས་ན། ཟླ་བ་བདུན་པའི་ཚེས་བཅུ་བདུན་ཉིན་ག་དེ་གསལ་བསྒྲགས་ཅིག་བྱས་བྱས་པས་ན་ད་འདས་པའི་ཟླ་བ་གཅིག་གཉིས་ཤིག་ནང་ལོགས་ལ་ཡར་རྒྱ་ནག་ནང་ལོ་བཅུ་དྲུག་ནས་ཉི་ཤུ་རྩ་བཞིའི་བར་ལ་ལག་འབྱོར་བ། འདིའི་མི་འབོར་དེ་ནང་ལ་ཡང་ལས་ཀ་བྱེད་ཡག་གི་འདོད་པ་ཆེ། ལས་ཀ་འཚོལ་བཞིན་པའི་མིའི་ནང་ནས་བརྒྱ་ཆ་ཉི་ཤུ་རྩ་གཅིག་ཙམ་ལ་ཡང་ལས་ཀ་མ་རག་པ་བྱས་ལས་བསྡད་ཤག། ད་འདི་ཞེ་དྲག་མཐོ་པོ་རེད་པ་སྤྱིར་བཏང་བྱས་ནས་ལས་ཀ་བྱེད་ཐུབ་མཁན། མིའི་ནང་ལོགས་ནས་ལས་ཀ་བྱེད་ཡག་གི་འདོད་པ་ཡོད་མཁན་ནང་ནས་བརྒྱ་ཆ་ཉི་ཤུ་རྩ་གཅིག་ཙམ་ལ་ཡང་ལས་ཀ་རག་གི་མེད་པས་འདི་ཞེ་དྲག་མཐོ་པོ་རེད། ཨ་མི་རི་ཀའི་ནང་ལོགས་ལ་ཡང་ལས་མེད་ཀྱི་གྲངས་ཀ་དེ་ཚོ་སྤྱིར་བཏང་བྱས་ན་བརྒྱ་ཆ་གསུམ་ཙམ་བཞི་ཙམ་འདི་འདྲ་གི་བར་ལ་ད་བསྡད་བསྡད་ཀྱི་རེད་དེ་འདྲ་སོང་ཙང་བརྒྱ་ཆ་ཉི་ཤུ་རྩ་གཅིག་ཙམ་དེ་ཞེ་པོ་ཅིག་མང་པོ་རེད་ད་ཡིན་ན་ཡང་ད་ཁོང་ཚོས་ཟེར་ཡག་དེ།

ཕ་མ་ཚོས་ད་སྤུ་གུ་ཚོ་ལ་ཡང་སློབ་སྦྱོང་བྱས་བསླབ་གྲྭ་ཆེན་པོ་ཐོན་མིང་ཆེན་པོ་ཡོད་པའི་བསླབ་གྲྭའི་ནང་ཐོན་སྐྱོ་དེ་ག་དེ་ལ་ཡང་ལས་ཀ་ཡག་ག་དང་ཡོང་འབབ་ཆེ་བ་དང་དེ་ཚོ་ཡོད་དུས་ད་སྤུ་གུ་ཚང་མ་ལོག་བསླབ་གྲྭའི་ནང་ལ་འབུད་རྒྱག་ཞེ་པོ་ཅིག་བརྒྱབ་བྱས་བསླབ་གྲྭའི་ནང་འགྲོ་ཡག་དེ་བྱས་བྱས་དེ་རིང་ཁ་སང་རྒྱ་ནག་ནང་ལོགས་ལ་ཡང་བསླབ་གྲྭ་ཆེན་པོ་ཐོན་མཁན་གྱི་བསླབ་གྲྭ་བའི་གྲངས་ཀ་དེ་མང་པོ་ཞེ་པོ་ཅིག་ཡོད་རེད་དཔེར་ན་ཆ་བཞག་པ་ན་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ཡང་བསླབ་གྲྭ་ཆེན་པོ་ཐོན་མཁན་གྱི་མི་འབོར་དེ་ཡིན་འབུམ་བརྒྱད་མན་ཙམ་ལས་མི་འདུག་ག་ཟླ་ཉིན་ཙམ་པ་ལ་ཡ་ས་ཡ་བཅུ་ཙམ་ཡོད་ད་ལོ་ཕལ་ཆེར་ས་ཡ་བཅུ་གཅིག་ཙམ་ཡོད་པ་འདྲ་ད་དེ་དུས་ཞེ་པོ་ཅིག་ཧེ་སི་ཀ་སུང་ཆེན་པོ་རེད་པ་བྱས་ཙང་ལོ་རེ་བཞིན་བསླབ་གྲྭ་ཆེན་མོ་འགྲོ་མཁན་གྱི་གྲངས་ཀ་དེ་མང་རུ་ཞེ་པོ་ཕྱིན་བསླབ་གྲྭ་ཆེན་པོ་ཐོན་མཁན་གྱི་གྲངས་ཀ་དེ་ལྡབ་མང་པོ་ཡིན་ན་མང་རུ་འགྲོ་གི་རེད་ད་ཡིན་ན་བསླབ་གྲྭ་ཆེན་པོ་ནས་མར་ཐོན་ཡོང་དུས་ཙམ་པ་ཁོ་དང་དཔགས་པའི་ལས་ཀ་དེ་ད་ལྟ་རྒྱ་ནག་གཞུང་གིས་དེ་རིང་ཁ་སང་ཨ་ནི་གཞོན་སྐྱེས་ལས་ཀ་མེད་པའི་རྒྱུ་མཚན་དང་ཁོ་ཚོས་སྐྱོན་བརྗོད་བྱེད་ས་གཙོ་བོ་མང་ཆེ་ཞིག་འདི་ག་འདྲ་བྱས་ཤག་རྒྱ་ནག་གཞུང་གིས་ག་རེ་ཟེར་གྱི་ཡོད་ཟེར་ན་བསླབ་གྲྭ་ཆེན་པོ་ཐོན་པའི་བསླབ་གྲྭ་བ་འདི་ཚོས་ལས་ཀ་སྡུག་ལས་འདི་གས་དང་ལས་ཀ་ཤུགས་ལས་འདི་གས་བྱེད་གར་མ་ཕྱིན་པ་བྱས་ཡིན་ཅིག་མིན་ཅིག་ལས་ཀ་ཕི་གས་ཡ་ལས་ཁུངས་ནང་བསྡད་འདི་འདྲ་བྱེད་ཡག་གི་ལས་ཀ་གཅིག་པོ་འཚོལ་གྱི་བསྡད་ཙང་ལས་ཀ་རག་གི་ཡོད་མ་རེད་ཟེར་བྱས་ད་ཁོ་ཚོས་དཔེ་སྐད་ཆ་བརྗོད་ཤག་ད་སྟོན་གསར་འགྱུར་བརྒྱུད་ལམ་ཐོག་ལ་ཡ་སྔ་མོ་ཡིན་ན་རྒྱ་ནག་གི་རྩོམ་པ་པོ་ལུའུ་ཞུན་ཟེར་མཁན་དེ

ཨ་ཁོ་ཚོས་ད་ལྟ་བར་དུ་ཡིན་ན་ཕ་མས་དཀའ་ལས་འདི་གས་བརྒྱབ་ཁོ་ཚོས་དཀའ་ལས་འདི་གས་བརྒྱབ་སླབ་གྲྭའི་ནང་འགྲོ་གི་རེད་འགྲོ་སོང་འདི་གས་བཏང་པ་འདི་ད་ཐ་མ་དེ་སློབ་སྦྱོང་བྱས་བྱས་མ་ཐོན་ཡོང་དུས་ཙམ་པ་སློབ་སྦྱོང་བྱས་པ་འདི་བེད་སྤྱོད་བཏང་མ་ཐུབ་བྱས་བྱས་ལས་ཀ་སྡུག་ལས་བྱེད་ཀར་རྒྱུགས་ཅེས་ལབ་མ་ཟད་ཡིན་ན་ལབ་སྟངས་དེ་ཟུར་ཟ་ཅན་དང་ཧ་ལམ་གཞོན་སྐྱེས་འདི་གས་ལས་ཀ་མ་རག་འདི་གས་འདི་ཁོ་ཚོའི་ནོར་འཁྲུལ་ཡིན་པའི་བཟོ་འདྲ་བཤད་ཡ་ཞེ་ཅིག་མ་དགའ་བ་བྱས་སྤྱི་ཚོགས་དྲ་ལམ་ཐོག་ལ་ཡ་ཁོ་རྩོམ་སྟངས་འདི་བྲིས་མཁན་འདི་མང་པོ་ཞེ་ཅིག་ཡོད་ས་རེད། ད་ད་རིང་དངོས་གནས་ཀྱི་ལས་ཀ་མ་རག་ཡ་གི་རྒྱུ་མཚན་གཙོ་བོ་དེ། ད་མ་ཚང་དང་འདི་བསླབ་གྲྭ་ཆེན་མོ་ནས་ཐོན་མཁན་བསླབ་གྲྭ་བ་མང་པོ་ཅིག་བྱས་ཁོང་ཚོའི་ལས་ཀ་འདོད་པ་ཡོད་པ་ཅིག་མ་རག་པ་འདི་འདྲ་ཡོད་རེད་དེ་ལས། དངོས་གནས་ཀྱི་ཁོང་ཚོ་ལ་ཡང་དཀའ་ངལ་འཕྲད་ཡ་གི་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཟེར་ན་ད་ད་རིང་ཁ་སང་རྒྱ་ནག་གི་དཔལ་འབྱོར་ལ་དཀའ་ངལ་འཕྲད་རྗེས། ལྷག་པར་དུ་སྒེར་གྱི་དཔལ་འབྱོར་དེ་ཚོ་ལ་ཡང་དཀའ་ངལ་འཕྲད་རྗེས་འདིའི་སྔོན་ལ་ཡང་རྒྱ་ནག་ནང་ལོག་བརྒྱ་ཆ་བརྒྱད་ཅུ་གོ་སྐབས་བསྐྲུན་མཁན་དེ་ཡིན་ན་སྒེར་གྱི་བཟོ་ཚོང་ལས་ཁང་དེར་ད་སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོ་ལ་དཀའ་ངལ་རིམ་པ་ཞིག་འཕྲད་བྱས། ཁོ་ཚོ་མང་པོ་ཅིག་གིས་ནི་ཕྱི་རྒྱལ་ཅ་ལག་བཙོང་མཁན་རེད་ད་ཨ་མི་རི་ཀར་ཆ་བཞག་པ་ཡིན་ན་རྒྱ་ནག་ནས་ཨ་མི་རི་ཀར་བཙོང་ཡ་ཅ་ལག་དེ་ཚོ་བརྒྱ་ཆ་ཉི་ཤུ་ཙམ་མར་ཆག་འདུག། དེ་ཚོར་ཡིན་ན་དཀའ་ངལ་ཅིག་འཕྲད་ཀྱི་ཡོད་རེད་ཨ་འདིའི་སྒང་དེར་གལ་ཆེ་ཤོས་དེ། སྲིད་འཛིན་ཞི་ཅིན་ཕིང་གིས་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡ་སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོ་ལ་མར་རྡུང་རྡེག་བཏང་ཡ་དང་དཀའ་ངལ་བཟོ་ཡ་དང་འགོག་རྐྱེན་བཟོ་ཡ་མང་པོ་ཞེ་ཅིག་བཟོས་བྱས་ཚོང་ལས་ཁང་དེ་ཚོ་མང་ཆེ་ཅིག་གིས་འདིའི་སྔོན་ལ་ཡ་ད་སླབ་གྲྭ་ཆེན་པོ་ཐོན་པའི་སླབ་གྲྭ་བ་དེ་གའི་ཁོ་ཚོའི་ནང་ལོགས་ལས་ཀ་སྤྲད་ཐུབ་ཀྱི་ཡོད་རེད་པ། འདི་གས་སྤྲད་མ་ཐུབ་བྱས་བྱས་ད་གཙོ་བོ་གི་རྒྱུ་མཚན་རེད་འདིར་ཞིག་ཆ་བྱས་ད་དཀའ་ངལ་འཕྲད་བསྡད་ཡོད་ད་ད་རིང་ངས་འདི་འགོ་བརྗོད་འདི་ནང་ལོག་ལ་ཡ་གཞོན་སྐྱིད་ལས་མེད་བོད་དང་རྒྱ་ནག་ཅེས་པའི་འོག་འདི་འདྲ་བྲིས་བཞག་ཡོད་འདི་བྲིས་ཡག་འདི་ངས་སྔོན་ལ་ད་བོད་ནང་ལོག་ལ་ཡ་ད་གཞོན་སྐྱེས་ཚོའི་ལས་ཀའི་གོ་སྐབས་ཚོ་ག་འདྲ་ཅིག་ཡོད་ན་བསམ་ངས་རྩད་གཅོད་ཅིག་དུམ་ཙམ་བྱས་འདས་པའི་ཉི་མ་གཉིས་ནང་དྲ་བར་ངས་ག་ས་ག་ལ་ཡ་ཞེ་དྲག་བལྟས་པ་དེ་ལས། བོད་ནང་ལོགས་ཀྱི་གཞོན་སྐྱེས་ཀྱི་ལས་མེད་ཀྱི་གྲངས་ཀ་དེ་ག་འདྲས་ཡོད་མེད་རྒྱ་ནག་གཞུང་གིས་མར་ཕྱི་ལ་གསལ་བསྒྲགས་བྱས་པ་དེ་ངས་བྱས་ན་རྙེད་མ་སོང། མ་མཐའ་འདིའི་སྔོན་ལ་ཡང་ཉིས་སྟོང་བཅུ་བདུན་བཅོ་བརྒྱད་ཙམ་པ་ལ་ཡང་བོད་ནང་ལོགས་ལྷག་པར་དུ་བོད་རང་སྐྱོང་ལྗོངས་ནང་ལོགས་ཡང་ལས་མེད་ཀྱི་གྲངས་འབོར་དེ་ད་ཏོག་ཏོག་ཙམ་ཕྱི་ལ་བཏོན་ཤག་ད་ཡིན་ན་ལས་ད་རིང་འདི་ཉིས་བསྡུས་འདི་བཅས་ཡོད་པའི་བཟོ་མི་འདུག། ད་དེ་མེད་པ་ཡིན་ནའི་ངས་བྱས་ན་འདིའི་སྐོར་ལ་ཡང་སྤྱིར་བཏང་བྱས་པས་ན་བོད་ནང་ལོག་གི་གཞོན་སྐྱེས་ལྷག་པར་དུ་ཡིན་ན་ད་ལྟ་ངས་སྔོན་ལ་ངོ་སྤྲོད་ཞུ་ཡ་རྒྱ་ནག་ནང་ལོག་ལ་ཡ་གཞོན་སྐྱེས་ལས་ཀ་མི་འདུག་ཟེར་ལབ་དུས་ཙམ་པ། དཀའ་ངལ་ཆེ་ཤོས་དེ་ཡིན་ན་བསླབ་གྲྭ་ཆེན་མོ་ཐོན་པའི་བསླབ་གྲྭ་བ་དེ་གར་འཕྲད་ཀྱི་ཡོད་རེད་དེ་ནང་བཞིན་ཅིག་ཡིན་ན་བོད་ནང་ལོག་ལྷག་པར་དུ་བོད་རང་སྐྱོང་ལྗོངས་ནང་ལོག་ལ་ཡང་དཀའ་ངལ་དེ་ཡིན་ན་གཅིག་པ་ཡོད་པ་དེ་ཕལ་ཆེར་ཚོད་དཔག་བྱས་ན་ཚོད་དཔག་བྱེད་ཐུབ་པ་ཅིག་རེད་བསམ་གྱི་འདུག་ཁོ་གྲངས་ཀ་ཏག་ཏག་འདི་ངར་བཤད་ཡ་མེད་དེ་ལས། འདིའི་སྐབས་འདིར་བོད་ནང་ལོག་གི་གནས་སྟངས་འདི་ལ་ཡང་དམིགས་བསལ་གྱི་ཁོ་གནས་སྟངས་དེ་ཁ་ཤས་ཅིག་ཞིབ་ཚགས་པོར་བལྟས་པས་ན་གལ་ཆེན་པོ་ཅིག་ཡིན་པའི་བཟོ་འདྲ་མཐོང་སོང་བྱས་ད་ངས་དེ་ཁ་ཤས་ཅིག་བགྲོ་གླེང་ཞུ་གི་ཡིན། དང་པོ་དེ་རྒྱ་ནག་ནང་བཞིན་བྱས་བྱས་བོད་རང་སྐྱོང་ལྗོངས་ནང་ལོག་ལ་སླབ་གྲྭ་ཆེན་མོ་ཐོན་པའི་གྲངས་ཀ་དེ་འདས་པའི་ཕལ་ཆེར་ལོ་བཅོ་ལྔ་ཉི་ཤུ་ཞིག་ནང་ལོག་ལ་ཡང་ལོ་ལྟར་རེ་བཞིན་ད་ལྡབ་གཅིག་གཅིག་གཅིག་མང་རུ་ཕྱིན་བྱས། སྔ་མོ་ཡིན་ན་དཔེ་ཅིག་ཟེར་ན་ང་ཚོ་ད་བརྒྱད་ཅུ་གྱ་གྲངས་གོ་སྟོད་དེ་བར་ཐོན་པ་དེའི་དུས་ཚོད་ལ་ཡ་སླབ་གྲྭ་ཐོན་མཁན་ཕལ་ཆེར་ད་ང་ཚོའི་འདིའི་སྐབས་དེ་བར་ལ་ཕལ་ཆེར་བརྒྱ་དང་བཅུ་ཡོད་འགྲོ། བོད་པའི་ཕྲུ་གུ་སླབ་གྲྭ་ཆེན་པོ་ཐོན་ཉེན་རེད་དཱ། ད་དེ་ཚོའི་སེམས་ཁྲལ་དེ་གང་ག་ལོག་གཞུང་གིས་ལས་བགོས་བརྒྱབ། ལས་ཀ་ཡག་ལོས་ག་འདྲ་རག་ཡོད་མེད་དང་ས་ཆ་ག་པར་ལས་བགོས་བརྒྱབ་ཡོད་མེད་སྐད་ཆར་མི་ཤེས། ད་གང་ལྟར་གང་ག་ལོག་གཞུང་གི་ལས་ཀ་ཡིན་ཤག་ཤག་བྱེད་བྱེད། འདི་འདྲའི་གཟི་བརྗིད་ང་ཚོ་བརྒྱད་ཅུ་གྱ་གྲངས་གཅིག་པོ་མ་རེད། ཧ་ལམ་དགུ་བཅུ་གོ་གྲངས་ཀྱི་དཀྱིལ་དང་མཇུག་བར་ལ་ཡ་ད་སླབ་གྲྭ་ཆེན་པོ་ཐོན་ཉེན་གྱི་བོད་པའི་སླབ་གྲྭ་བ་འདི་ག་མང་ཆེ་ལ་ཡ་གཞུང་གི་ལས་བགོས་བརྒྱབ་བྱས་ཡིན་ནི་འདུག་ག་ད་ལྟ་གཞུང་གི་ལས་ཁུངས་ནང་ལོགས་ལ་ཡང་ཐིམ་ཕྱིན་པ་རེད་ད་དེ་ནས་ཡིན་ནི་སླབ་གྲྭ་ཆེན་མོ་ཐོན་ཉེན་གྱི་གྲངས་ཀ་དེ་མང་མང་མང་མང་འགྲོ་དུས་ཙམ་པ་ཨང་ལས་བགོས་བརྒྱབ་མ་ཐུབ་བྱས་ད་ད་རེས་སྐད་ཆ་གོ་ཡག་བྱས་ན་ད་དཔེར་ན་སླབ་གྲྭ་བའི་ནང་ལོགས་ནས་ཅིག་སླབ་གྲྭ་བ་ལྔ་བརྒྱ་ཟིན་ནང་ལོགས་ནས་རེ་ཟ་རེ་ཟ་མི་ཞིག་ར་དགོས་བ་མ་སོང་ནང་གཞུང་གི་ལས་ཀ་ད་དེ་མ་ཡིན་པའི་ཅིག་བཞི་བརྒྱ་དགུ་བཅུ་གོ་དགུ་དེ་སོ་སོའི་ལས་ཀ་འཚོལ་ཞིབ་བྱེད་དགོས་རེད་ད་དེ་འཚོལ་ཡག་ལ་ཡ་རྒྱ་ནག་དང་མ་འདྲ་རྒྱ་ནག་ནང་ལོགས་ལ་ཡ་ད་རེས་ཁ་སང་དཔལ་འབྱོར་ཁག་ཁུག་བྱས་བྱས་ལས་ཀ་མེད་པའི་མི་མང་པོ་ཡོག་རེད་མ་གཞི་དེ་ཡིན་ནའི་ཡ་རྒྱ་ནག་ནང་ལོག་གི་ལས་ཀའི་གོ་སྐབས་སྤྲོད་ཉེན་གྱི་བརྒྱ་ཆ་བརྒྱད་ཅུ་ཙམ་གཅིག་ཡིན་གོ་སྐབས་སྤྲོད་ཉེན་དེ་ཡིན་ན་སྒེར་གྱི་བཟོ་ཚོང་ལས་ཁང་དང་ད་སྒེར་པ་དེའི་སྐབས་འདི་ནི་ཕྱི་རྒྱལ་གྱི་བཟོ་ཚོང་ལས་ཁང་མང་པོ་ཞེ་དྲག་རེད་དེ་འདྲ་སོང་ཙང་སླབ་གྲྭ་ཆེན་པོ་ཐོན་རྗེས་སླབ་གྲྭ་བ་དེ་ག་མ་ཐོན་དུས་ཙམ་པ། གཞུང་གི་ལས་ཀ་རག་ཉེན་ཉུང་ཉུང་ཅིག་ལས་མེད་པ་ནས་མི་མང་ཆེ་ཆེ་ཡིན་ན་གཉེར་ནས་གཞུང་གི་ལས་ཀའི་ནང་ལ་བྱེད་འདོད་ཡོད་མེད་གང་ཞིག་མང་པོ་ཅིག་སྒེར་གྱི་བཟོ་ཚོང་ལས་ཁང་ནང་ཕྱིན་ད་ཚན་རིག་ཞིབ་འཇུག་བྱེད་ཡ་ཡིན་ནའི་རེད་ཚོང་ལས་བྱེད་ཡ་ཡིན་ནའི་རེད་འཛིན་སྐྱོང་བྱེད་ཡ་ཡིན་ནའི་རེད་གང་གའི་གོ་སྐབས་དེ་ག་ཡོད་རེད་ད་དེ་ཚོ་ནང་བཞིན་ཅིག་ཡིན་ན་བོད་ནང་ལོགས་ལ་ཡོད་མ་རེད་བོད་ནང་ལོགས་ལ་ཡང་ཟ་ཁང་དང་ཚོང་ཁང་དང་འདི་འདྲ་ཙམ་ལས་མི་ཤེས་སྤྱིར་བཏང་གི་བཟོ་ཚོང་ལས་ཁང་འདི་ཧ་ལམ་ད་ཞེ་དྲག་གི་ཉུང་ཉུང་རེད་པ་འདི་འདྲ་སོང་ཙང་སླབ་གྲྭ་ཆེན་མོ་སླབ་ཐོན་རྗེས་གཞུང་གི་ལས་ཁུངས་མ་རག་གོ་དུས་ཙམ་པ་སྒེར་གྱི་དེ་ནང་འཛུལ་ས་མེད་བྱས་བྱས་ཁོང་ཚོ་མང་ཆེ་ཆེ་ལ་ཡང་དཀའ་ངལ་ཆེན་པོ་ཞེ་པོ་འཕྲད་ཀྱི་ཡོད་ས་རེད། འདིའི་དཀའ་ངལ་དེ་ཚོ་ཡིན་ན་ད་མངོན་གསལ་དོད་པ་རེད་དང་པོ་དེ་ཨ་ལེ། སློབ་སྦྱོང་བྱས་སློབ་སྦྱོང་ཡོན་ཏན་ཡག་ཐག་ཆོད་ཡོད་རེད། འདི་ག་མ་ཐོན་བྱས་ཡིན་ན་ལས་ཀ་མེད་བྱས་བྱས་ད་ནང་ལ་བསྡད་ཡིན་ནི་རེད། ལྷག་པར་དུ་ཡིན་ན་སྒེར་གྱི་སོ་སོ་སོའི་ལས་ཀ་འདྲ་བྱས་པ་ཡིན་ན་ལས། བོད་ཀྱི་ནང་ལོག་ལ་ཡ་དང་ད་བུ་དོ་ད་རྒྱ་ནག་གཞུང་གི་མི་གཅིག་གི་ལས་བྱེད་པ་དང་དེ་གའི་ལ་ཡ་མགོ་སྐོར་བསླུ་བྲིད་བཟོ་གི་རེད་དེ་འདྲ་གཏང་ཡག་བྱེད་ཀྱི་ཆེད་དུ་གཞུང་གི་ལས་བྱེད་པའི་གླ་དེ་ཞེ་པོ་ཅིག་ཆེན་པོ་བཟོས་བྱས་སྤྱིར་བཏང་གི་ཁྲོམ་རའི་ནང་ལོག་གི་ཁོའི་མི་ལ་ཡང་ལས་ཀ་བྱ་བའི་རིན་ཐང་འབྱོར་བ་དེ་ལས་ལྡབ་ལྔ་དྲུག་ཟིན་དེ་མང་ང་སྤྲད་བྱས་བཞག་བཞག་ཡོད་རེད་དེ་འདྲའི་སོང་ཙང། ང་ཚོ་སླབ་གྲྭ་ཐོན་བྱས་བོད་ལ་ཡོང་བྱས་སོ་སོའི་བཟོ་ཚོང་ལས་ཁང་སོ་སོས་བཙུགས་ཐུབ་པ་ཡིན་ནའི་རེད་མི་ཡིས་བཟོ་ཚོང་ལས་ཁང་བཙུགས་འགྱོག་འདི་ནང་ལས་ཀ་རག་པ་ཡིན་ནའི་རེད་ད་ལྟ་མི་ཚོང་པ་རེ་གཉིས་ལ་ཡང་ཁེ་བཟང་བྱས་བྱས་ཏེ་གླ་ཆེན་པོ་ཡོད་ཉེན་ཡོད་རྒྱུར་མི་ཤེས་མང་ཆེ་དེ་ཁོ་ཚོའི་གླ་ཕོགས་དེ་གཞུང་གི་ལས་ཁུངས་ནང་ལས་ཀ་རག་འགྱོག་དེ་དང་གཞུང་གི་ལས་བྱེད་པ་དང་བསྡུར་པ་ཡིན་ན་ཁྱོན་བསྡུར་སྐོར་ཐུབ་ཡ་ཡོད་མ་རེད། དེ་འདྲའི་སོང་ཙང་ཁོ་སྤྱི་ཚོགས་ནང་ལོག་ཅིག་ཉམས་དམའ་བ་སྤྱི་ཚོགས་ནང་ལོག་གི་གྲལ་རིམ་ནང་མ་བརྩི་དུས་ཁོ་ཚོ་མ་སྐྱོ་རུ་ཅིག་གྲས་ལ་སླེབས་བྱས་ད་དཀའ་ངལ་མང་པོ་ཞེ་པོ་ཅིག་ཡོད་ས་རེད། ཆབ་སྲིད་ཐོག་ནས་ཅིག་བཤད་པ་ཡིན་ནའི་རེད་ད་རེས་ཁ་སང་བོད་རང་སྐྱོང་ལྗོངས་ཀྱི་ལྷག་པར་དུ་གལ་ཆེན་པོའི་ལས་ཁུངས་དེ་ཚོ་ནང་ལས་བྱེད་པའི་ནང་བརྒྱ་ཆ་ཅིག་སྐོར་དུས་ཙམ་པ་རྒྱ་མིའི་ལས་བྱེད་པ་དེ་ཉུང་ངུར་མ་འགྲོ་ཡ་ཆེད་དུ་ད་བོད་པ་དེ་རིང་ཁ་སང་དངོས་གནས་ཅུང་སློབ་སྦྱོང་ཡག་པོ་ཡོད་མཁན་སླབ་གྲྭ་ཕྱི་རིལ་ཆེ་ཐེངས་ནས་ཐོན་མཁན་མང་པོ་ཡོད་ནས་བོད་པའི་ལས་བྱེད་པའི་བརྒྱ་ཆ་དེ་མང་རུ་མ་བཏང་བྱས་བྱས་སུ་སྔ་མོ་ཡིན་ན་རྒྱ་མི་རིགས་རོགས་རམ་བྱེད་ག་ཡོང་བའི་སྐོར་ར་ད་རྒྱ་མིས་རོགས་རམ་བྱེད་དགོས་ཡོད་མ་རེད་བོད་པའི་སླབ་གྲྭ་སློབ་སྦྱོང་ཡག་ཐག་ཆོད་སླབ་གྲྭ་ཐོན་མཁན་རྒྱ་མི་ལས་ཡག་འདི་ག་འདྲ་ཡོད་རེད་ད་ལས་ཡིན་ནའི་ག་འདྲ་ཁོང་ཚོ་དེ་བརྒྱ་ཆ་དེ་ལ་འགྱུར་ལྡོག་བཏང་མ་བཅུག་བྱས་རྒྱ་མིས་མུ་མཐུད་བྱས་ལས་ཁུངས་ཟིན་ཡ་དེ་འབད་བརྩོན་ཞེ་དྲག་བྱེད་གི་ཡོད་ཟེར་འདི་སོང་ཙང་སླབ་གྲྭ་ཆེན་པོ་ཐོན་མཁན་གྱི་སྤུ་གུ་དེ་ཚོ་ལ་ཡ་ལས་ཀ་མ་རག་ཡ་དཀའ་ངལ་དེ་ཆེ་རུ་འགྲོ་གི་ཡོད་ཟེར་བ་དེ་འདྲས་བྱས་བྱས་ད་དཀའ་ངལ་དེ་ད་ཁོ་བཤད་མ་དགོས་པ་ད་ག་ས་ག་ནས་མཐོང་གི་འདུག་ད་ཡིན་ན་འདི་དང་དུས་མཚུངས་མཇལ། ཕྱོགས་ཞམ་པར་ཕྱི་ནས་བལྟས་པའི་ནི་ད་ངས་བྱས་ན་གནས་ཚུལ་འདི་དཔེ་ཅིག་སྡུག་པོ་གཅིག་པོ་ཡིན་གྱི་མ་རེད་བསམ་གི་འདུག་འདི་གཅིག་བྱས་ན་རྒྱུན་རིང་གི་ངོས་ནས་བསམ་བློ་བཏང་པ་ཡིན་ན་བཟང་ཕྱོགས་ཀྱི་ཨ་ནི་འཕེལ་རིམ་དེ་འཕེལ་སྲིད་པ་རེད་བསམ་གི་འདུག་ད་དེ་ཚོ་ལབ་དུས་ཕལ་ཆེར་དངོས་གནས། ཕ་གིའི་སླབ་གྲྭ་ཐོན་ལས་ཀ་མ་རག་བྱས་ཕ་གིའི་དཀའ་ངལ་འཕྲད་མཁན་དང་འོ་མའི་ལས་ཀ་རག་ནས་གླ་ཆུང་ཆུང་བྱས་བསྡད་མཁན་དེ་གའི་ངོས་ནས་ད་ལམ་སང་རྟོགས་མ་ཐུབ་བྱུང་གི་རེད་དངོས་གནས་ཁོང་ཚོ་ལ་དཀའ་ངལ་འཕྲད་པ་དེ་ད་ངས་ཤེས་རྟོགས་ཆ་ཚང་འདུག་ད་ཡིན་ན་བསམ་བློ་བཏང་དང། སྔས་མ། བོད་ནང་ལོགས་ལ་ཡག་ད་ང་ཚོའི་དུས་དང་ང་ཚོའི་རྗེས་ཀྱི་མི་ཐོག་མང་པོ་ཅིག་ག་འདྲ་ད་གཞུང་གི་ལས་ཁུངས་ནང་ལོགས་ལ་ཡག་ལས་ཀ་ཤར་རྒྱག་ཁོ་རག་བྱས་དེ་འདྲ་ལས་ཀ་བྱས་བྱས་བསྡད་པ་རེད་འདི་བྱེད་དུས་ཙམ་པ་ཁོ་སྐྱོན་མང་པོ་ཞིག་མཐོང་ག་དང་པོ་ད་ག་རེ་རེད་ཟེར་ན་གཞུང་གི་ལས་ཁུངས་ནང་ལོགས་ལ་ཡག་ད་སློབ་སྦྱོང་ཡོད་མཁན་གྱི་བོད་པའི་སྤུ་གུ་དེ་གང་ག་སླབ་གྲྭ་ཐོན་པ་ད་ག་གཞུང་གི་ལས་ཁུངས་ནང་འཛུལ་དུས་གཞུང་གི་ལས་ཁུངས་ཟེར་ན་ད་ག་ཞེ་དྲག་བྱེད་ཡག་ཡོད་མ་རེད་ལས་བྱེད་པ་ལས་བྱེད་ཡ་དཔོན་པོ་རེད་ཟ་ཐུབ་ཀྱི་ཡོད་མེད་ཀྱི་སྐད་ཆ་རེད་མ་གཞི་ཞེ་པོ་ཞིག་ཁོ་གསར་གཏོད་བྱེད་ས་ཡོད་མ་རེད་བ་ད་ཡིན་ན་སྤྱི་ཚོགས་ཅིག་ངོས་ནས་བཤད་པ་ཡིན་ན། ཚོང་ལས་ཡིན་ནའི་རེད་བཟོ་ལས་ཡིན་ནའི་རེད་ཞིང་ལས་ཡིན་ནའི་རེད་ཡུལ་སྐོར་སྤྲོ་འཆམ་ཡིན་ནའི་རེད་ད་དེ་ཚོའི་རིགས་མང་པོ་ཞེ་པོ་ཞིག་ད་ག་ལས་ཀའི་གོ་སྐབས་ཞེ་པོ་ཞིག་ཡོད་རེད། འདི་ཚོའི་ནང་ལོགས་ལ་ཡར་སྔོན་ནས་གསར་གཏོད་བྱས་བྱས་སོ་སོ་རང་གིས་བཟོ་ཚོང་ལས་ཁང་བཙུགས་གི་ཡིན་ནའི་རེད་བཙུགས་བྱས་ཡང་བསྐྱར་འདི་ཡག་པོ་བྱེད་ད་དེང་དུས་ཀྱི་ཤེས་ཡོན་ཐོག་ནས་འཛིན་སྐྱོང་དང་འདི་བྱེད་དགོས་ཀྱི་ཡོད་ན་སློབ་སྦྱོང་ཡོད་མཁན་འདི་གའི་དགོས་མཁོ་རེད་བ། སློབ་སྦྱོང་ཡོད་མཁན་འདི་གའི་འདི་དགོས་དུས་ཙམ་བ་བོད་ལ་ཡ། སྔས་མ་སླབ་གྲྭ་ཆེན་པོ་ཐོན་མཁན་དེ་གང་ག་གཞུང་གི་ལས་ཁུངས་ནང་ཕྱིན། ད་མི་རིགས་དངོས་གནས་ཀྱི་སྤྱི་ཚོགས་ཀྱི་གསར་གཏོད་བྱེད་ས་དང་ཚོང་ལས་བྱེད་ས་འདིའི་ནང་འགྲན་རྩོད་བྱེད་མཁན་བོད་པ་དེ་ག་མང་ཆེ་ཡིན་དེང་དུས་ཀྱི་སློབ་སྦྱོང་མེད་མཁན་དེ་གའི་ཆགས་བྱས་ཨ་ནི་རྒྱ་མི་དང་འགྲན་རྩོད་བྱེད་མ་ཐུབ་པའི་དཀའ་ངལ་འདུག་ག། དེ་ཡིན་ན་དཀའ་ངལ་གཅིག་རེད། དཀའ་ངལ་གཉིས་པ་དེ་ག་རེ་འདུག་ཟེར་ན་ལས་བྱེད་པ་དེ་ཚོ་ལ་ཡ་གླ་ཆེན་པོ་ཞེ་པོ་ཞིག་སྤྲད་བྱས་སྤྱིར་བཏང་གི་བོད་ནང་ཁྲོམ་རའི་རིན་ཐང་དང་དེ་ཁྱོན་ནས་མཚུངས་ཡག་མེད་པའི་ལྡབ་མང་པོས་མང་སྤྲད་བཞག་འདི་སོང་ཙང་བོད་པའི་སྤུ་གུ་སླབ་གྲྭ་ཆེན་པོ་ཕྱིན་པ་ཐོན་ཚར་དང་གཞུང་གི་ལས་ཁུངས་ནང་འཛུལ་དུས་ཁོ་ཚོ་གླ་མཐོ་པོ་ཞེ་པོ་ཞིག་སྤྲོད་སྤྱིར་བཏང་གི་བོད་པ་བརྒྱ་ཆ་བརྒྱད་ཅུ་གྱ་ལྔ་ཙམ་དེ་ནི་ལས་བྱེད་མ་རེད། ཁོ་ཚོའི་དངོས་གནས་ཀྱི་ཉིན་རེའི་འཚོ་བའི་ནང་ལོགས་ལ་ཡང་དཔལ་འབྱོར་དང་གང་ཅིའི་ཐད་ལ་ཡང་གདོང་ལེན་བྱེད་དགོས་ཡག་དཀའ་ངལ་ཅིག་ཡོད་རེད་བ། དེ་ཡིན་ན་སློབ་སྦྱོང་ཡོད་མཁན་སྤུ་གུ་དེ་ག་དེ་གཞུང་གི་ལས་ཁུངས་ནང་ལས་ཀ་བྱེད་དུས་ཁོ་ཚོས་དེ་ཡིན་དངོས་སུ་མྱོང་ཐུབ་མི་འདུག་ག། དེ་མྱོང་མ་ཐུབ་ཙམ་པ་ན་སྤྱི་ཚོགས་ཀྱི་ནང་ལོགས་ལ་ཡང་དངོས་གནས་སློབ་སྦྱོང་ཡོད་མཁན་དེ་ག་དེ་མི་དམངས་བརྒྱ་ཆ་བརྒྱད་ཅུ་དགུ་བཅུ་ལ་འཕྲད་པའི་དཀའ་ངལ་དེ་ཁོ་ཚོས་མཐོང་མ་ཐུབ་དང་མྱོང་མ་ཐུབ་བྱེད་དུས་ཙམ་པ་ན་དེ་གཉིས་ཕར་ཚུར་ལ་ཁ་ཁ་རེ་ཆགས་བྱས་ཨ་ནི་ཁོ་སྤྱི་ཚོགས་ཁོ་ལ་ཡང་དཀའ་ངལ་འཕྲད་རྒྱུ་ཡིན་པ་གཏན་འཁེལ་བ་རེད།

ཁོ་སྤྲེའུ་དེ་གལ་ཏེ་འཇོན་པོ་ཡོད་ནའི་ལས་གང་དག་མན་ངག་འདོན་དང་མགོ་ན་གི་ཡོད་ཙང་ཁོའི་ཁ་ལ་མ་ཉན་རང་ཉན་རེད་འདུག་ཨ། འདི་ནང་བཞིན་བྱས་བྱས་ཡིན་ན་གཞུང་གི་ལས་ཁུངས་ནང་འཛུལ་ཚར་སོང་ན། མགོ་ལ་ལྕགས་གཡོག་ཚར་བ་རེད། རང་ཚུགས་ཀྱི་ཐོག་ནས་བསམ་བློ་སྣ་མིན་སྣ་ཚོགས་བཏང་ཡ་དང་གསར་གཏོད་བྱེད་དང་ཨ་ནི་ཆབ་སྲིད་ཐོག་ད་ཇུས་གཏོགས་བྱས་ད། ད་དེ་བས་ཁག་པོ་རེད་ད་མི་དེ་དུས་དུས་དུས་ཡུན་འགོར་དུས་སྤྱིར་བཏང་བྱས་ན། ད་ཚང་མ་ལོག། གླ་དེ་ལ་གཏད་བྱས་སྡོད་དུས་ཙམ་པ་ཡིན་ན་ཁྱོན་ནས་བྱེད་མ་ནུས་པ་བྱས་ཨ། རྐང་ལག་པ་གང་ག་བསྡམས་བཞག་པའི་བཟོ་འདྲ་ཆགས་ཀྱི་འདུག་ཨ། དེ་འདྲས་སོང་ཙང་ཁོའི་སྐྱོན་མང་པོ་ཞེ་པོ་ཅིག་ཡོད་རེད་བོད་པའི་སླབ་གྲྭ་དེ་ག་དེ་ཡིན་ན་སླབ་གྲྭ་ཆེན་མོ་ཆེན་སླབ་གྲྭ་མར་ཐོན་པ་དང་ལམ་སང་གཞུང་གི་ལས་ཀ་རག་ཡ་དེ་གཅིག་ནས་དེ་ཁོ་ཚོའི་འཚོ་བ་དང་དེ་ཚོ་དེ་ཡག་པོ་ཞེ་པོ་ཅིག་ཡོད་དེ་ལས་ཡིན་ནའི་ལས་སྤྱི་ཚོགས་ཁྱོན་ཡོངས་དང་ཨ་ནི་གཅིག་བྱེད་དུས་ཙམ་པ་ཁོ་རང་ཚོའི་ངོས་ནས་བཤད་པ་ཡིན་ན་རྒྱུན་རིང་ནས་བསམ་བློ་བཏང་བ་ཡིན་ན་ཁོ་ལ་ཡ་སྐྱོན་ཞེ་པོ་ཅིག་ཡོད་རེད་ད་དེ་འདྲས་མེད་དུས་ཙམ་པ་ད་དེ་རིང་ཁ་སང་སླབ་གྲྭ་བ་མང་ཆེ་བ་ཅིག་ལ་ཡ་ལས་ཀ་མ་རག་གོ་དུས་ད་ཁོ་ཚོ་སྤྱི་ཚོགས་ནང་ལོགས་ལ་ཡ་དེ་རིང་ཁ་སང་ཨ་ལི་གཉེར་ལིང་སླབ་གྲྭ་ཐོན་ཚར་རྗེས་ད་ཕ་མས་གཉེར་བྱས་ལོ་གཅིག་གཉིས་ཤིག་གདན་ཐོག་ག་བུ་དེ་ལས་གང་འཚམ་ཅིག་ལ་ཕ་མ་རྒན་གོག་ཕ་མ་ཤི་འགྲོ་གི་རེད་དེ་མེད་དུས་ཙམ་པ་སོ་སོའི་འཚོ་བ་མ་སྐྱེལ་རང་སྐྱེལ་རེད་དེ་ཡིན་དུས་བོད་རང་སྐྱོང་ལྗོངས་ནང་ཆ་བཞག་པ་ཡིན་ན་དེ་རིང་ཁ་སང་ལོ་ལྟར་གྱི་སླབ་གྲྭ་ཆེན་པོ་ཐོན་མཁན་སླབ་གྲྭ་ཆེན་པོ་ཡག་པོ་འདྲ་པོ་ཐོན་མཁན་སློབ་སྦྱོང་དངོས་གནས་དིང་གི་ཡག་པོ་ཡོད་མཁན་དེ་འདྲ་པོ་སྟོང་ཕྲག་མང་པོ་ཐོན་ཡོང་གི་འདུག་ཨང་ད་དེ་ཚོ་གཞུང་ལས་ཁུངས་ནང་འགྲོ་མ་ཐུབ་གོ་དུས་ཙམ་པ་གཅིག་ནས་ཁོང་ཚོ་ལ་ཡང་རང་དབང་ཐོབ་ཐང་བོད་ནང་ལོགས་ལ་ཡང་ཆབ་སྲིད་དམ་དྲག་བྱས་རྗེས་ཤི་ལ་རང་དབང་ཡོད་མ་རེད་ལས་ཡིན་ནའི་ལས་བྱེད་པའི་ལས་སྟེགས་སུ་དྲག་ཆས་ཀྱི་རྒྱུན་དུ་འཁོར་ནས་ཐེ་ཚོམ་སྐྱེས་བསྡད་དགོས་ཡོད་རེད་པ་འདིའི་ཁོའི་འཆིང་ཞགས་དེ་ནས་ཐར་རྗེས་རང་དབང་རེ་ཅིག་ངེས་ཅན་ཅིག་ཐོབ་ཐུབ་བསམ་པ་འདུག་ཨ་དེ་ལས་གལ་ཆེ་བ་ཅིག་ག་རེ་རེད་ཟེར་ན་སློབ་སྦྱོང་ཡོད་མཁན་དེ་ག་དེ་དངོས་གནས་བོད་མི་མང་མང་ཆེ་དེའི་འཚོ་བ་ག་འདྲས་ཅིག་ཡོད་མེད་དེ་ཁོང་ཚོ་མ་མྱོང་རང་མྱོང་ཞིག་རེད་དེ་མྱོང་དུས་ཙམ་པ་སྤྱི་ཚོགས་དེ་ལ་ཡང་ངོས་འཛིན་བྱེད་སྟངས་སྐོར་ངས་བྱས་ན་ཡར་རྒྱས་འགྲོ་གི་རེད་བསམ་པ་འདུག། དེ་ག་འདྲས། ད་ཁོང་ཚོས་འབད་བརྩོན་རང་བྱས་བསྡད་ན་ཐབས་ཤེས་ཤིག་རྙེད་ན་ལོ་མང་པོ་ཡོང་གི་རེད་བསམ་འདུག་དེ་འདྲས་བྱས་པ་བརྒྱུད་བྱས་བོད་ནང་ལོགས་ལས་རྒྱ་ནག་ནང་ལོགས་བྱུང་པའི་ནང་བཞིན་བྱས་བྱས་དངོས་གནས་སློབ་སྦྱོང་ཡོད་མཁན་དེ་ཚོས་མར་ཡོང་བྱས་ད་བཟོ་ཚོང་ལས་ཁང་འཛུགས་རྒྱུ་ཡིན་ན་རེད་ད་ལས་རིགས་སྣ་མིན་སྣ་ཚོགས་ནང་འབད་བརྩོན་བྱས་བྱས་དེ་སྔའི་ནང་བཞིན་བྱས་བྱས་ཉིན་རེའི་ཚོང་ཆུང་ཆུང་དེ་གཅིག་པོ་མ་ཡིན་བྱས་ཚོང་རྒྱ་ཆེ་ཙམ་ཞིག་བཏང་ཨང་དངོས་གནས་ཁྲོམ་ར་རང་ལ་ཡ་བོད་པ་ཚོས་ཟིན་ཡག་ལ་ཡ་ངས་བྱས་ན་ཕན་ཐོགས་ཞེ་དྲག་ཡོད་རེད་བསམ་འདུག་དེ་འདྲས་བཙུགས་བལྟས་པ་ཡིན་ན་དེ་རིང་ཁ་སང་བོད་པའི་སླབ་གྲྭ་སླབ་གྲྭ་ཆེན་མོ་ནས་ཐོན་མཁན་མང་པོ་ཞེ་པོ་ཅིག་ལ་ཡང་གཞུང་གི་ལས་ཀ་མ་རག་པ་བྱས་འདུག་སེ་ལས་བསྡད་ཡ་དེ་སྡུག་པོ་མིན་པ་བྱས་ཅིག་ཡག་ག་ཅིག་ཡིན་སྲིད་པ་རེད་བསམ་བསམ་རེད་ངས་རྒྱུན་དུ་ཁོར་ནས་དྲན་བསྡད་ཀྱི་ཡོད་དེ་གའི་དངོས་གནས་དཀའ་ངལ་འཕྲད་མཁན་དེ་ཚོའི་ངོས་ནས་བཤད་ན་ད་ང་ཚོའི་སྐད་ཆ་རྫིག་པོ་ད་འདི་འདྲ་ཤོད་ཀྱི་བསྡད་འདུག་ད་ཁོ་ཚོའི་འཚོ་བ་དང་འབྲེལ་བ་མེད་པའི་བཟོ་འདྲ་ཅིག་ལས་ཡིན་ན་ལས་ལྟ་ཚུལ་དེ་ཚོ་ལ་ཡང་བསམ་བློ་བཏང་ཆོག་ག་ཅིག་རེད་ཤག་བསམ་བསམ་རེད་དོ་བྱས་བྱས་ད་རིང་ང་ཚོས